བོད་ནང་གི་བོད་མིའི་མངོན་འདོད་སྒྲུབ་རྒྱུ་དང་གཉིས་ནི་བོད་མིའི་སྒྲིག་འཛུགས་ཀྱི་ནུས་ཤུགས་གོང་འཕེལ་གཏང་རྒྱུ། གསུམ་ནི་རྒྱལ་སྤྱིའི་ཚོགས་སྡེ་ཁག་ལ་བོད་དོན་ཞུ་སྐུལ་གནང་རྒྱུ་བཅས་གཙོ་གསུམ་གནང་དགོས་པ་གལ་ཆེ་ཡིན་པ་གསུངས་ཤིང་ད་སྐབས་རྒྱ་ནག་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པར་བརྟེན་སྤྱི་འཐུས་ཚང་མས་གོ་སྐབས་དམ་འཛིན་དང་འབྲེལ་བའི་ནུས་པ་མཉམ་སྤུངས་བྱེད་དགོས་པ་དང་རྒྱ་ནག་གཞུང་གིས་བོད་ཀྱི་གནད་དོན་ཟུར་དུ་བཞག་ནས་རྒྱལ་སྤྱིའི་སྟེང་འདྲ་མཉམ་ཟེར་བ་ཞིག་གླེང་རྒྱུའི་ཐོབ་ཐང་མེད་ཅེས་གསུངས་གནང་སོང།
རྒྱ་ནག་གཞུང་གིས་བོད་སིག་གི་གནས་སྟངས་དང་བོད་ཀྱི་དཀའ་རྙོག་དེ་ཟུར་གཅིག་ལ་བཞག་ནས་རྒྱལ་སྤྱིའི་ནང་ལོགས་ལ་གྱི་འདྲ་མཉམ་དང་གྱི་གཟེངས་སུ་ཐོན་པའི་ཀྱི་བསམ་བློ་གཏོང་བ་ཡིན་ན་ཕལ་ཆེར་ནོར་བ་རེད་ཟེར་ན་ང་ཚོས་ཞུ་ཐུབ་ཡག་གི་གནས་སྟངས་ཆགས་ཀྱི་ཡོད་པ་རེད། དེ་ནི་བོད་ནང་གི་བོད་མི་ཀྱི་གནས་སྟངས་དེ་ཚོ་དེ་ང་ཚོ་གལ་ཆེན་པོ་གཅིག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ནང་ནས་ནི་གལ་ཆེན་པོ་ཅིག་ལ་བརྩི་ཐུབ་དགོས་ཀྱི་གནས་བབ་ཅིག་ཆགས་བསྡད་རེད། དེ་འདྲའི་ཀྱི་ཐོག་ནས་རྒྱ་ནག་གཞུང་གི་འགོ་ཁྲིད་མཁན་རྣམ་པས་ན་ཡང་དུས་རྒྱུན་དུ་ནས་བོད་དོན་གྱི་ཐོག་ལ་ཀྱི་བོད་ཀྱི་གནས་སྟངས་ཀྱི་ཐོག་ལ་ཐུགས་སྣང་གནང་ནས་བོད་ནང་གི་བོད་མི་གྱི་མངོན་འདོད་དེ་འགྲུབ་ཐུབ་ཡག་དེ་བྱེད་ཐུབ་དགོས་དེ་གལ་ཆེན་པོ་ཞེ་པོ་ཆགས་ཀྱི་རེད་བསམ་གྱི་འདུག། ད་རེས་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཞི་པའི་ཚེས་གཅིག་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ཚེས་སུམ་ཅུ་སོ་གཅིག་བར་གྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་ཞུ་རྒྱུ་དང། སྤྱི་ཡོངས་བགྲོ་གླེང་བཀའ་ཤག་གིས་ལན་འདེབས་གསལ་བཤད་གནང་རྒྱུ་བཅས་ཡིན་པ་མ་ཟད་ད་རེས་ཚོགས་འདུའི་ཐོག་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་དང་འབྲེལ་བའི་ཁྲིམས་སྒྲིག་བསྐྱར་བཅོས་གནང་ཐུབ་པའི་རེ་བ་ཡོད་པ་སྤྱི་འཐུས་ཁག་ཅིག་གིས་དགོངས་ཚུལ་གསུངས་བྱུང། ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ནི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ཚོགས་མི་ཡིན་པ་དང་ཁོང་གིས་ཚོགས་ཆུང་གི་ངོས་ནས་ད་བར་ལས་ཀ་ཧུར་ཐག་བྱས་ཏེ་ད་ཆ་ལས་དོན་ཡོངས་རྫོགས་མཇུག་སྒྲིལ་ཟིན་ཡོད་པ་དང་ཚོགས་ཆུང་གི་སྙན་ཐོ་དེ་གྲོས་ཚོགས་ནང་བཏང་དགོས་མིན་ནི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ཐག་གཅོད་གནང་རྒྱུ་དེ་རེད་ཅེས་གསུངས་གནང་སོང། ང་ལས་ཀ་ཚར་བ་རེད། བཏང་མ་བཏང་ད་གྲོས་ཚོགས་ཚོགས་གཙོ་གིས་ཐག་བཅད་རོགས།
ཡང་སྐབས་དེར་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གྲོས་ཚོགས་ཚོགས་དུས་དྲུག་པ་དང་འབྲེལ་བའི་ལས་རིམ་ཆ་ཚང་བང་བསྒྲིགས་ཟིན་ཡོད་ཀྱང་གལ་ཏེ་ལས་རིམ་འགྲོ་བཞིན་པའི་སྐབས་སུ་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་བསྡོམས་སླེབས་པ་ཡིན་ན་སྐབས་དེ་དུས་གོ་བསྡུར་གནང་སྟེ་ཐག་གཅོད་གནང་རྒྱུ་ཡིན་པ་གསུངས་ཤིང་འོན་ཀྱང་མཐར་ཐུག་དེ་བཅའ་ཁྲིམས་བསྐྱར་བཅོས་གནང་ཐུབ་མིན་ནི་སྤྱི་འཐུས་ཚོའི་རྣམ་དཔྱོད་ལ་རག་ལས་ཡོད་ཅེས

གཞི་རྩའི་ཆ་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་དོན་ཚན་ཁག་ཅིག་གཏན་འབེབས་གནང་མ་ཐུབ་པའི་གནས་སུ་གྱུར་ཡོད་པ་མ་ཟད་ད་སྐབས་བོད་མིའི་སྒྲིག་འཛུགས་ཀྱི་བདམས་ཐོན་མཛད་གཙོ་རྣམ་པས་དམ་བཅའ་འབུལ་ས་མེད་པའི་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན་སྐབས་བཅུ་བདུན་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དགོངས་དོན་བཞིན་ཚོགས་གཙོ་སྦྲེལ་པོས་ཆོལ་ཁ་གསུམ་ནས་སྤྱི་འཐུས་རེ་དང། ཆོས་བརྒྱུད་ནས་སྤྱི་འཐུས་གཅིག་ཕྱི་རྒྱལ་ཡུལ་གྲུ་ཁག་ནས་སྤྱི་འཐུས་གཅིག་བཅས་ཚོགས་མི་ལྔ་ལས་གྲུབ་པའི་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་ཞིག་དེ་སྔོན་ཆེད་འཛུགས་གནང་སྟེ་ཚོགས་ཆུང་གི་ངོས་ནས་ད་བར་བོད་མིའི་ཚོགས་སྒེར་ཁག་ནས་ཁྲིམས་སྒྲིག་བསྐྱར་བཅོས་དང་འབྲེལ་བའི་དགོངས་ཚུལ་ཁག་བསྡུ་ལེན་གྱིས་ད་ཆ་ལས་དོན་ཆ་ཚང་མཇུག་སྒྲིལ་ཟིན་ཡོད་པ་རེད། ཡང་གནད་དོན་དེ་དང་འབྲེལ་བའི་སྐོར་བོད་མི་མང་སྤྱི་འཐུས་དཀོན་མཆོག་ཡང་འཕེལ་ལགས་ཀྱིས་ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གིས་སྤྱི་མོས་ཀྱི་ཐོག་ནས་ད་རེས་གྲོས་ཚོགས་ནང་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ལས་བསྡོམས་འཁྱེར་སླེབས་པ་ཡིན་ན། ཏན་ཏན་འགྲོ་གི་རེད་ཅེས་འགྲེལ་བརྗོད་གནང་བྱུང། དེ་ང་ཚོ་དམངས་གཙོའི་གཞུང་རེད། མི་དམངས་ཀྱི་འཐུས་མི་ཚང་མ་གྲོས་ཚོགས་དེ་ནང་ཡོད་རེད། གྲོས་ཚོགས་དེ་ནང་ཡོད་དུས་ཙམ་པ་མི་དམངས་འཐུས་མི་དེ་ཚོ་གི་སོ་སོ་མི་དམངས་སོ་སོ་གི་འགན་ཁྱེར་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། བཅའ་བཅོས་ཀྱི་ཐོག་ལ་སྐད་ཆ་བཤད་དགོས་གལ་ཆེན་པོ་རེད། ཕྱོགས་ཡོངས་ནས་སྐད་ཆ་བཤད་དགོས་དེ་གལ་ཆེན་པོ་རེད། སྐད་ཆ་བཤད་པ་ནི་མི་དམངས་ཀྱི་དམངས་གཙོ་གི་ཨ་ནི་ཅིག་ཡང་དག་པ་དེ་ལག་བསྟར་བྱས་ནས་སོ་སོ་གི་སྐུ་ཚབ་གྲོས་ཚོགས་ནང་བཏང་བཞག་རེད་གྲོས་ཚོགས་འཐུས་མི་སོ་སོ་སྐུ་ཚབ་ཀྱི་མཚོན་པའི་སྐད་ཆ་བཤད་ཐུབ་དགོས་རེད་བསམ་གྱི་འདུག་ངས།
ཡང་སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན་ལགས་ཀྱིས། ཁྲིམས་སྒྲིག་བསྐྱར་བཅོས་འཆར་ཟིན་ཚོགས་ཆུང་གི་ལས་དོན་ཁག་ལམ་ལྷོངས་ཡོང་བར་ཚང་མས་ཤུགས་སྣོན་རྒྱག་དགོས་པ་མ་ཟད་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་བྱེད་དགོས་པ་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང།
གལ་ཆེ་ཤོས་དེ་ང་ཚོ་དོན་དག་གི་ཐོག་ལ་ང་ཚོ་འབབ་ཐོབ་དགོས་ཡ་དང་ཚོགས་མེད་གི་ཅིག་དངོས་གནས་ད་ལན་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་བཙུགས་ཡོད་རེད་དེ་ཚོ་གི་ལམ་ལྷོངས་ཡོང་ཡ་ཐོག་ལ་ཚང་མས་གི་དེའི་ཐོག་ལ་ཤུགས་སྣོན་བྱུང་དགོས་ཡ་ང་ཚོ་མི་མང་ཡིན་ན་འདྲ་ད་ཡའི་གོ་འགོ་ཁྲིད་རྣམ་པ་ཡིན་ན་འདྲ་གང་ལྟར་ཚང་མས་དེའི་ཐོག་ལ་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་ཅིག་མཐོང་གི་ཡོད་ཟེར་ཞུ་གི་ཡོད། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་གི་ངོས་ནས་གྲོས་ཚོགས་ནང་བཅའ་ཁྲིམས་བཅའ་བཅོས་དང་འབྲེལ་བའི་དགོངས་ཚུལ་གསུང་ཐུབ་པ་ལས་དེ་མིན་ཁྲིམས་སྒྲིག་གཏན་འབེབས་གནང་རྒྱུ་ཡི་སྐུ་དབང་ཡོངས་རྫོགས་སྤྱི་འཐུས་ཚོ་ལ་ཡོད་ལ། བཀའ་ཤག་གིས་བཅའ་ཁྲིམས་བཅའ་བཅོས་དེ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་བྱུང། ད་དེ་ཁྲིམས་དང་སྒྲིག་གཞི་དང་བསྟུན་ནས་འགྲོ་དགོས་ཀྱི་ཡོད་དུས་ཙམ་པ་ལ། ད་འདིའི་སྐོར་ལ་ཡང་ལན་ཡག་ཤོས་དེ་དཔལ་ལྡན་ཚོགས་གཙོ་དང་ཚོགས་གཙོ་ཚོགས་གཞོན་པ་རྣམ་པ་གཉིས་རྒྱབ་ཐུབ་ཀྱི་རེད་མ་རེད་ཅིག་ང་ཚོ་འཛིན་སྐྱོང་རེད་འཛིན་སྐྱོང་གི་ལས་རིམ་ནང་ལོགས་ལ་ག་རེ་བཞག་དགོས་ཀྱི་ཡོད་མེད་དེ་ག་དེ་ཕར་ཞུས་ཚར་བ་རེད། དེ་ག་དེ་གྲོས་ཚོགས་ལས་རིམ་ནང་ལ་སླེབས་ཡོང་གི་རེད་པ་ད་རིང་ཁྱོན་ཡོངས་ནས་རྣམ་པ་ཚོ་མཁྱེན་མཁྱེན་པ་རེད་ད་རིང་ལས་འདོམས་སྐོར་ལ་རེད་དེ་ཡིན་དུས་ཚང་མ་འཛིན་སྐྱོང་ངོས་ནས་ལས་འདོམས་ལ་གྲ་སྒྲིག་ལན་རྒྱག་ཡག་གྲ་སྒྲིག་འཛུགས་བྱེད་སྟངས་ཅིག་བྱེད་བསྡད་ཡོད།
སྤྱིར་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བརྒྱ་དང་བཅུ་གཅིག་གི་ནང་གསེས་དང་པོའི་ནང། བཅའ་ཁྲིམས་འདིའི་སྔོན་གླེང་དང་ལེའུ་དང་པོའི་དོན་ཚན་དང་པོ་དང་གསུམ་པ་བཞི་པ་ལེའུ་གཉིས་པ་དང་གསུམ་པའི་དོན་ཚན་ཡོངས་རྫོགས་ཕུད་དེ་མིན་དོན་ཚན་གང་རུང་ལ་སྣོན་འཕྲི་བསྐྱར་བཅོས་དགོས་གལ་བྱུང་ཚེ་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་འཐུས་རྩ་འབོར་གསུམ་ཆ་གཉིས་ཡན་གྱི་མོས་མཐུན་གཏན་འབེབས་བྱས་པའི་ཁྲིམས་འཆར་ལ་སྲིད་སྐྱོང་གིས་ཆོག་མཆན་མིང་རྟགས་བཀོད་པའི་ཁྲིམས་ཡིག་གི་སྒོ་ནས་བསྐྱར་བཅོས་ཆོག་རྒྱུ་ཞེས་འཁོད་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ནང་དེ་རིང་གི་གསར་འགྱུར་ཁག་མུ་མཐུད་གསན་རོགས་ཞུ། ཟླ་བ་འདིའི་ཟླ་འགོ་ཙམ་ལ་བོད་མདོ་སྨད་བསང་ཆུ་རྫོང་དུ་བྱུང་བའི་ཆུ་ལོག་དང་འདམ་རུད་ཀྱི་དོན་རྐྱེན་དེའི་ཁྲོད་མི་གྲངས་བདུན་འདས་གྲོངས་སུ་ཕྱིན་ཡོད་པ་རེད། དེ་ཡང་ཉེ་སྔོན་ཕྱི་ཟླ་དགུ་པའི་ཚེས་དྲུག་ཉིན་གྱི་མཚན་མོའི་ཆུ་ཚོད་བཅུ་གཅིག་ཙམ་གྱི་སྟེང་བོད་ནང་གི་བླ་བྲང་བསང་ཆུ་རྫོང་མར་ཐང་གྲོང་རྡལ་ནང་ཆར་རྒོད་ཀྱི་རྐྱེན་གྱིས་ཆུ་ལོག་དང་འདམ་རུད་བྱུང་ནས་ཡུལ་མིའི་སྡོད་ཁང་ལ་གཏོར་སྐྱོན་དང།

འདི་ལྟར་བོད་ནང་ལོ་ལྟར་ཁོར་ཡུག་འགྱུར་ལྡོག་གི་རྐྱེན་པས་ཆར་ཞོད་དང་ཆུ་ལོག་གི་གནོད་འཚེ་བསྟུད་མར་ཡོང་གི་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་བླ་བྲང་བསང་ཆུ་རྫོང་དང་རེབ་གོང་ཕྱོགས་སུ་ཡང་ཆུ་ལོག་བརྒྱུགས་ནས་བསང་ཆུ་རྫོང་གི་ཅོ་ཅཱ་གྲོང་ཚོ་བཅས་གྲོང་ཚོ་བདུན་དང་ཡུལ་ཚོ་ཁ་ཤས་ལ་གནོད་འཚེ་ཕོག་པ་དང།

ཤང་ཅན་ཡོན་ཟེར་ནས་འབོད་པའི་བོད་ཀྱི་ཆུ་བོ་ཆེན་པོ་འབྲི་ཆུ་དང་རྨ་ཆུ་རྫ་ཆུ་བཅས་གསུམ་གྱི་ཆུ་འགོ་ཁོངས་ཀྱི་ས་ཁུལ་དེ་རྒྱ་ནག་གི་རྒྱལ་ཁབ་རིམ་པའི་ཁོར་ཡུག་གི་སྤྱི་གླིང་ཟེར་བ་ལ་བསྒྱུར་ཏེ་ཁོར་ཡུག་སྲུང་སྐྱོབ་ཀྱི་ལས་དོན་སྤེལ་བཞིན་པ་དེའི་ཐོག་ནས་མཚོ་བོད་མཐོ་སྒང་གི་ཁོར་ཡུག་གི་ཐོག་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་དྲིལ་བསྒྲགས་བྱེད་བཞིན་ཡིན་ནའང། དོན་དངོས་སུ་རྒྱ་ནག་གཞུང་གི་ལས་འཆར་དེའི་རྐྱེན་པས་མཚོ་བོད་མཐོ་སྒང་གི་སྣོད་བཅུད་ཁོར་ཡུག་སྤྱི་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་དེ་རིང་སྤྱི་ཟླ་དགུ་བའི་ཚེས་ལྔ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི Tibet's Rights Collective འམ་བོད་ཀྱི་ཁྲིམས་མཐུན་གྱི་བདག་དབང་གི་ཐོབ་ཐང་ཟེར་བའི་ཉམས་ཞིབ་ཁང་གིས་བོད་ནང་གི་དངོས་ཡོད་ཀྱི་གནས་སྟངས་ཐོག་ཉམས་ཞིབ་བྱས་པའི་ཐོག་ནས་དཔྱད་རྩོམ་ཞིག་སྤེལ་གདའ། དཔྱད་རྩོམ་དེའི་ནང་རྒྱ་ནག་གིས་བོད་མཐོ་སྒང་གི་ཤང་ཅན་ཡོན་ཟེར་ནས་འབོད་པའི་ས་ཁུལ་དེ་དག་ནི་མཚོ་བོད་མཐོ་སྒང་གི་ཆུ་བོ་ཆེན་པོ་འབྲི་ཆུ་དང་རྨ་ཆུ། རྫ་ཆུ་བཅས་གསུམ་གྱི་གཙང་ཆུའི་འབྱུང་ཁུངས་ཡིན་པ་དང་གཙང་ཆུ་དེ་གསུམ་ནི་ཨེ་ཤ་ཡ་དང་འཛམ་གླིང་ནང་གཙང་ཆུ་རིང་ཤོས་གསུམ་དེ་ཡིན་པའི་གནས་ཚུལ་སྤེལ་གདའ།

ཡོད། ད་དེ་དག་ནི་དེའི་ཁྱབ་ཁོངས་དེ་ལ་ད་བོད་ཀྱི་འབྲི་སྟོད་རྫོང་དང། ཆུ་དམར་ལེབ་རྫོང། རྨ་སྟོད་རྫོང། རྫ་སྟོད་རྫོང་ཟེར་ཡང་ད་འདི་རྫོང་འདི་ཚོའི་ས་ཆ་གི་སྒང་ལ་སྐྱེས་འདུག་བ། དེ་ནས་ད་ས་ཆ་འདི་ཚོ་ལྟ་བུ་མཚོན་ན་ད་ཚང་མ་ཁྱོན་ཆེན་པོ་རེད་ད་བོད་ཀྱི་འབྲོག་པ་གི་ད་འབྲོག་པ་རང་གི་ས་ཆ་རྐྱང་རྐྱང་རེད་ད་འདི་ལ་འབྲོག་པ་མང་པོ་གནས་དེ་དེ་འདྲ་རེད། ད་འདི་ནི་ད་ཁོ་རང་ཚོ་གི་རྒྱལ་ཁབ་གི་སྤྱི་གླིང་ཟེར་ཡ་གི་དེའི་ཚིག་ཡོད་ན་འདི་འགྲོ་ལ། ད་དེ་ནི་མི་འགྲོ། ས་ཁུལ་དེའི་ནང་ལོགས་ལ་ཡོད་ཡ་འདུག་པ་དང། དེ་ཚོ་ད་ཏན་ཏན་དཀའ་ངལ་ཅིག་འཕྲད་དགོས་བ་རེད་ད་དེ། རྒྱ་ནག་ཁོ་རང་ཚོ་གི་འགྲོ་སྟངས་ཡིན་ན་ཤང་ཟེར་ཡ་དེ་ད་གྲངས་ཤིག་བཅུ་གཉིས་དང། ཨནི་ད་ང་ཚོ་ད་དེ་སྲིད་འཛིན་གྲོང་སྡེ་སྡེ་བ་ཟེར་དགོས་མ་རེད་པས་ད་བོད་སྐད་ནང་སྡེ་བ་ཟེར་ཡ་ཚོ་ལྔ་བཅུ་ང་གསུམ་དེ་འདྲ་ཅིག་ལ་ཐད་ཀའི་འབྲེལ་བ་ཆགས་བསྡད་འདུག་བ། ད་ཁོ་རང་གི་ཆེ་ཆུང་དེ་ལྟ་བུ་མཚོན་ན། ཁོ་རང་གི་ད་བབས་དེ་སྤྱི་གླིང་དེ་གི་ད་དཔྱིད་ཀ་འདྲ་བོ་དེ་ལ་ནི་ད་འདི་མིའི་གྲུ་བཞི་མ། བཞི་ཁྲི་ལྷག་ཅིག་འདུག་བ། དེའི་མཐའ་སྐོར་ལ་ད་ལྟ་ཡང་བསྐྱར་གཅིག་ད་གསོ་ཐབས་བྱེད་ཡ་ཟེར་ཡ་འདྲ་བོ་ཡང་ན་དེའི་བར་བརྒལ་གྱི་ས་ཆ་ཟེར་ཡ་ལ་གསུངས་པ་དེ་འདྲ་ད་ཅི་འདི་ག་ལ་གང་ལྟར་ཀྱང་དེ་བལ་དེ་ད་ས་ཆ་རྒྱ་ཆེན་པོ་ཞེ་པོ་ཆགས་ཡོད་ཡ་གཅིག་རེད་བྱ། དེ་འདྲའི་གླ་ད་འདི་འདྲ་གི་སྤྱི་གླིང་ད་ཅིག་ག་རེ་ཟེར་རྒྱལ་ཁབ་རིམ་པ་གི་སྤྱི་གླིང་ཟེར་ཡ་འདི་གི་ནང་ལོགས་ལ་ནི་ད་ངོ་མ་ཡིན་ན་གོ་ཡང་ཅིག་རྒྱལ་ཁབ་རིམ་པ་གི་ནི་ག་རེ་རང་བྱུང་ཁོར་ཡུག་སྲུང་སྐྱོབ་གི་ས་ཁུལ་ཟེར་ཡ་གི་ད་འདི་མཚོ་སྐྱ་རེངས་དང་སྔོ་རེངས་ཟེར་ཡ་འདི་ཚོའི་ནང་ཚུད་དེ། ཡང་དཔྱད་ཞིབ་དེའི་ནང་རྒྱ་ནག་གིས་བོད་ཀྱི་གཙང་ཆུ་ཆེ་ཁག་བརྒྱད་དེ་བཙན་བཟུང་བྱས་པའི་རྗེས་སུ་རྒྱ་ནག་གིས་ཆུ་རགས་བརྒྱབ་པ་དང། ཆུ་བོ་དེ་དག་ཁ་བསྒྱུར་བྱས་པ་སོགས་ཀྱི་རྐྱེན་པས་གཞི་རྒྱ་ཆེ་བའི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་ཡང་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་ཕ་ས་ཕ་ཡུལ་གྱི་འབྲོག་ས་ནས་བཙན་དབང་གིས་གནས་སྤོ་བཏང་བའི་ཐོག་ནས་བོད་མི་འབྲོག་པ་ཁོང་རྣམས་ཀྱི་འཚོ་གནས་ལ་དཀའ་ངལ་ཆེན་པོ་འཕྲད་ཡོད་པའི་སྐོར། གསུང་དོན་ལ། དེ་འདྲའི་སྐབས་ལ་ད་ཁོ་རང་ཚོ་གི་འདི་འདྲ་འཛུགས་ཡག་གི་ཆེད་དུ་ངོ་མ་ད་ས་ཁུལ་འདི་ཚོ་ལ་ཨ་ནི་བསྡད་ཡོད་ཡག་གི་འབྲོག་པ་མང་པོ་ཅིག་གནས་སྤོས་བྱེད་ཡག་དང་ཨ་ནི་གནས་སྤོས་བྱས་ནས་གཞིས་ཆགས་འཇུག་ཡག་ལ་སོགས་པ་ད་དེ་འདྲ་གི་གནད་དོན་མང་པོ་ཅིག་བྱུང་བ་རེད། དེ་ལ་ཨ་ནི་འཛམ་གླིང་གི་ད་ཅིག་ཁོར་ཡུག་སྲུང་སྐྱོབ་དང་ཨ་ནི་དེ་ག་དང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་མཁན་དང་དེ་ག་ནང་བཞིན་ད་བོད་ཀྱི་རིག་གཞུང་དང་སྲོལ་རྒྱུན་སྲུང་སྐྱོབ་བྱེད་མཁན་དང་འགྲོ་བ་མིའི་ཐོབ་ཐང། འདི་ངོས་ནས་དེ་ལ་སྐྱོན་བརྗོད་ཤུགས་ཆེན་པོ་བྱས་པ་རེད་རྒྱུ་མཚན་ག་རེ་རེད་ཟེར་ན། ད་འབྲོག་པ་དེ་ཚོ་ད་ལོ་ངོ་སྟོང་ཕྲག་མང་པོ་ལ་ཁོ་རང་ཚོ་གིས་ད་ཕ་ས་ཕ་ཡུལ་དེ་ནས་འཚོ་བ་སྐྱེལ་ནས་ནི་དེ་ལ་ས་ཆུ་རི་སྲིན་ལ་བརྟེན་ནས་ནི་འཚོ་བ་སྐྱེལ་བསྡད་ཡོད་པ་རེད་ད་ཁོ་རང་ཚོ་གནས་སྤོ་བཏང་ཡིན་ན་ཁོ་རང་ཚོ་གི་དང་མཉམ་དུ་ཡོད་ཡག་གི་ས་གནས་དེ་གི་རིག་གཞུང་དེའང་རང་བཞིན་གྱི་ད་རྩ་བརླག་ཏུ་འགྲོ་བ་ཡོང་ཡག་དེ་འདྲ་གི་ཉེན་ཁ་ཅིག་ཡོད་ཡག་ཡོད་རེད་ཡིན་དུས་གང་ལ་དེར་སྐྱོན་བརྗོད་ཤུགས་ཆེན་པོ་བྱེད་ཀི་ཡོད་པ་དེ་མ་ཚད་ཨ་ནི་བོད་པ། ད་དེ་ས་ཐོག་དེ་ལ་བསྡད་མཁན་མི་དེ་ཚོ་གནས་སྤོ་བྱས་བཞག་ན། ཨ་ནི་མ་འོང་བ་གི་འཚོ་བ་ག་འདྲ་ཅིག་བྱེད་ཀི་ཡིན་ཁོ་རང་ཚོ་ལ་མ་འོང་བ་འཚོ་གནས་བྱེད་ཡག་གི་ཨ་ནི་འགན། འགན་ལེན་ཅིག་ཡོད་བ་མ་རེད་རྒྱ་ནག་གཞུང་གི་དང་པོ་ལོ་བཅུ་ལ་ཅིག་ག་རེ་ཟེར་གོ་རེད་ད་སྐྱོབ་གསོ་དེ་འདྲ་སྤྲད་ཀི་ཡིན་ཟེར་ད་དེ་ལོ་རེ་རེ་རེ་རེ་ཉུང་རུ་ཉུང་རུ་འགྲོ་གི་ཡོད་ཡག་གི་སྙིང་ཡོད་གནས་ཚུལ་དེ་འདྲ་རེད་ད་དེ་བོད་པ་ལ་ས་རིས་ས་ཐོག་གི་བོད་པ་ལ་འཕྲད་བཞིན་པའི་དཀའ་ངལ་རེད། ཡང་བོད་མཐོ་སྒང་གི་རྨ་འབྲི་རྫ་གསུམ་གྱི་གཙང་ཆུ་ཆེན་པོ་དེ་གསུམ་ནི་མཐའ་འཁོར་གྱི་རྒྱལ་ཁབ་ཁག་ལ་ཡང་གལ་གནད་ཆེན་པོ་ཡིན་པར་མ་ཚད། ཁོར་ཡུག་ཡུན་གནས་ལ་ཡང་དེ་བས་གལ་གནད་ཆེན་པོ་ཡིན་ནའང་རྒྱ་ནག་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་བོད་མཐོ་སྒང་གི་གཙང་ཆུ་དེ་དག་གི་ཐོག་ལ་ཆུ་རགས་བརྒྱབ་པ་དང་གཏེར་ཁ་སྔོག་འདོན་བྱས་པ་དང་དེ་བཞིན་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་སོགས་ཀྱིས་ད་ཆ་བོད་མཐོ་སྒང་གི་ས་ཁུལ་དེ་བཞིན་བརླན་གཤེར་ཅན་གྱི་ས་ཆ་ཇེ་ཉུང་སོང་བ་དང། དེ་བཞིན་སྲོག་ཆགས་སེམས་ཅན་བརྒྱ་ཆ་ཉི་ཤུ་དེ་སྟོང་ལ་ཉེ་བའི་གནས་སུ་གྱུར་ཡོད་པའི་ཐོ་གཞུང་ནང་འཁོད་ཡོད་པ་རྒྱལ་སྤྱིའི་རང་བྱུང་ཁོར་ཡུག་སྲུང་སྐྱོབ་ཚོགས་པའི་འགྲེལ་བརྗོད་ནང་ཡོད་པ་ལུང་འདྲེན་གནང་གདའ། དེ་ནས་ཡང་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུང་དོན་ལ། རི་དྭགས་སེམས་ཅན་ལ་སོགས་པ་ཁོང་གིས་བྲིས་ཡ་དེ་བདེན་པ་རེད། རྒྱ་ནག་གཞུང་འདི་ནི་ཁྲིམས་ཀྱིས་སྐྱོང་གི་ཡོད་ཡ་གཞུང་མ་རེད་རྒྱ་ནག་དམར་ཤོག་ཟེར་ཡ་འདི་ནི་མི་གི་དབང་སྒྱུར་བྱེད་ཀྱི་ཡོད་ཡ་གི་སྒྲིག་འཛུགས་ཅིག་ཡིན་དུས་གང་ལ་ཁོ་རང་ཚོ་ས་གནས་ཀྱི་དཔོན་རིགས་དང་དེ་ག་རང་ཚོ་ཚོང་པ་བྱེད་མཁན་དང་དེ་ག་རང་གཞན་དག་ཅིག་ས་གནས་ཀྱི་ཉར་རྒྱན་ཁྲིམས་འགལ་བྱེད་མཁན་དེ་ཚོ་ཚང་མ་ག་དུས་ན་ལག་སྦྲེལ་བྱེད་འགྲོ་རེད་ཁོ་རང་ཚོ་ཁྱི་སྤྱང་ལག་སྦྲེལ་བྱེད་བསྡད་ཡོད་རེད་དེ་འདི་གང་ལ་ད་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡིན་ནི་ཅིག་རྒྱལ་ཁབ་ཀྱི་སྤྱི་གླིང་ཡིན་ཟེར་དེ་འདྲ་གི་ས་ཆ་རྟགས་བརྒྱབ་ནས་ནང་ལོགས་གི་བོད་པ་དེ་ཚོ་ཕྱི་ལོགས་ལ་ཕུད་ཡིན་ན་ཡང་ཁོ་རང་ཚོ་གིས་ད་མི་དེ་ཚོ་གི་ཨ་ནི་ཅིག་ཡུལ་སྐོར་སྤྲོ་འཆམ་ཟེར་ཡ་འདྲ་བོ་ཨ་ནི་གཏེར་ཁ་སྔོག་ཡ་ལ་སོགས་པ་ཁྲིམས་འགལ་གི་གཏེར་ཁ་སྔོག་ཡ་ལ་སོགས་པ་དེ་འདྲ་མང་པོ་ཅིག་བྱེད་བསྡད་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་དེ་དེའི་སྒང་ལ་ད་དེ་འདྲ་གི་གནས་སྟངས་འོག་ནས་ཨ་ནི་རི་དྭགས། ད་རྩ་ཆེའི་རི་དྭགས་དེ་ཚོ་རྔོན་ཡ་དང་ཨ་ནི་ཁྲིམས་འགལ་གི་སེམས་ཅན་རྩ་མེད་བཟོ་ཡ། ད་རང་བཞིན་འབྲོག་པ་གནས་སྤོ་བྱེད་ཡ་དེ་གི་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ལས་ལྡོག་ཕྱོགས་གི་ནུས་བ་ཨ་ནི་ཁོར་ཡུག་ལ་གཏོར་བརླག་འགྲོ་གི་འདུག་ཟེར་ད་དེ་དཔེ་ཡོངས་གྲགས་གི་འབྲོག་པ་ཉམས་ཞིབ་བྱེད་མཁན་དང་ཁོར་ཡུག་སྲུང་སྐྱོབ་ཉམས་ཞིབ་བྱེད་མཁན་གྱི་འཛམ་གླིང་གི་ཡོངས་གྲགས་འདྲ་བོ་རེད། འབྲོག་པ་བསྡད་ན་ཏན་ཏན་ཁོར་ཡུག་སྲུང་སྐྱོབ་བྱས་ཡག་མ་གཏོགས་ཁོར་ཡུག་ལ་གནོད་བྱེད་ཀྱི་མི་འདུག། འབྲོག་པ་བཙན་དབང་གི་གནས་སྤོ་ཅིག་བྱས་ན་ཨ་ནི་ཁོར་ཡུག་ལ་ཏན་ཏན་ད་གཏོར་བརླག་དང། གཏོར་བརླག་བྱེད་ཀྱི་འདུག་ཟེར་ཡ་དེ་ད་ཡོངས་གྲགས་གི་ཁས་ལེན་གྱི་ཡོད་རེད་དེ་གནད་དོན་གཅིག་རེད་གསུམ་པ་དེ་ད་འདི་རྨ་ཆུ་ད་ཆུ་བོ་གསུམ་པོའི་མགོ་ཁུངས་དེ་ལ་སྔོན་མ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་ནས་ནས་དེ་གསེར་ཁྲིམས་འགལ་གྱི་གསེར་གྱི་གཏེར་ཁ་དེ་ན་ནག་དེ་སྔོག་གི་ཡོད་རེད། ད་ད་ལྟ་ཡིན་ན་ཡང་ཁྲིམས་འགལ་གྱི་མི་དེ་འདྲ་ཚོང་ནས་གཏེར་ཁ་འཁྱེར་ཡག་དང་དེ་འདྲ་གི་ཁྲིམས་འགལ་གྱི་ལས་ཀ་བྱས་ནས་དོན་དམ་པའི་ཁོར་ཡུག་སྲུང་སྐྱོབ་ལ་ཕན་ཐོགས་གི་མེད་ཡ་དེ་གསལ་བོ་འདྲ་བོ་ཅིག་རེད། ད་དེའི་སྒང་ལ་ད་རྒྱ་ནག་གཞུང་གིས་ཕྱི་ལོགས་ལ་ཕྱིའི་ཁོར་ཡུག་གི་འགྱུར་བ་སོང་ཡོད་ཡ་བཤད་གི་ཡོད་རེད་ཕྱོགས་གཅིག་ནས། ཡང་ཕྱོགས་གཅིག་ནས་ད་རེས་ཉེ་བོ་དེ་ལ་ནི་མཚོ་སྔོན་ཞིང་ཆེན་གྱི་གསར་འགྱུར་གཅིག་གི་ནང་ལོགས་ལ་ཡང་ས་ཆ་དེའི་གི་གནམ་གཤིས་དེ་གི་འགྱུར་བ་འདྲ་བོ་དང་དེའི་སྐོར་ཅིག་བཤད་གི་འདུག་དེའི་རིང་ལ་ང་ཚོས་ལྟ་ཡི་དེའི་རིང་རིང་ལ་ནི་ཁོར་ཡུག་དེ། གལ་ཏེ་ཆུའི་གཙང་པོ་དེ་ཚོ་ནང་ལོགས་ལ་ས་མང་པོ་འཁྱེར་ཡོང་གི་ཡོད་ཡ་ད་ཨ་ནི་ད་ཅིག་གཙང་པོ་དེ་ཚོ་སྔོན་མ་ལས་དཔེ་དེ་རྒྱུན་ལྡན་མ་ཡིན་པའི་འགྱུར་བ་ཞིག་ཆེན་པོ་ཅིག་འགྲོ་གི་ཡོད་ཡ་གི་གནས་སྟངས་དེ་ཁོ་རང་ཚོས་བཤད་གི་འདུག་ད་ཁོ་རང་ཚོ་གི་ཡང་དེའི་དེ་འདྲ་ཡིན་ཡང་དེའི་ཁ་གཡར་ཡག་དེ་འཛམ་གླིང་གི་ད་ཁོར་གནམ་གཤིས་འགྱུར་བ་སོང་ཡ་དེ་ལ་གཡར་ཁར་ཁ་གཡར་ནས་དེའི་གི་སྐྱོན་རེད་ཟེར་གི་འདུག་ད་གང་ལྟར་རྐྱང་རྐྱང་ཁོར་ཡུག་སྲུང་སྐྱོབ་ཀྱི་ནུས་བ་ཐོན་གི་མེད་ཡ་དེ་གསལ་བོ་རེད་ད་རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱི་ཆེད་དུ་ཁོར་ཡུག་སྲུང་སྐྱོབ་ཀྱི་ནུས་བ་ཐོན་ཡོད་ཟེར་གི་མ་གཏོགས་དངོས་གནས་དྲང་གནས་ཀྱི་ཐོན་ཡོད་ཡ་ན་ཨ་ནི་ཅིག་ག་རེ་ཟེར་གི་རེད་འཛམ་གླིང་གི་རྒྱལ་སྤྱི་དང་འཛམ་གླིང་གི་རང་དབང་ལྡན་པའི་ཁོར་ཡུག་སྲུང་སྐྱོབ་བྱེད་མཁན་དང་ཨ་ནི།

ཆུ་རགས་རྒྱག་པ་སོགས་ཀྱི་ཐབས་བྱུས་དེ་དག་གིས་བོད་ཀྱི་ཁོར་ཡུག་དེ་ཉམས་ཉེས་འགྲོ་ཉེན་ཆེ་བ་ཞིག་བཟོས་ཡོད་པ་འགྲེལ་བརྗོད་གནང་གདའ། སྤྱིར་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་མཁས་དབང་ནོར་བུས་སྙན་སྒྲོན་ཞུས་པ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།